ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་བཞིན་ཡོད་པའི་ནང་ནས། དམིགས་བསལ་ཕྱིའི་རྒྱལ་ཁབ་ནས་རྒྱ་ནག་ནང་མ་རྩ་འཇོག་མཁན་དེ་ཇེ་ཉུང་དུ་འགྲོ་བཞིན་ཡོད་པ་འདིས་དཔལ་འབྱོར་ལ་ཤུགས་རྐྱེན་ཆེན་པོ་ཞིག་ཐེབས་བཞིན་ཡོད་འདུག་བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁ་ཤས་ཞུ་གི་ཡིན། ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ནས་ཡོང་བའི་གནས་ཚུལ་ཅིག་གསར་འགྱུར་བཟོ་འདྲ་ཅིག་གལ་ཆེ་ཤོས་ཅིག་མང་ཆེ་ཅིག་དཔལ་འབྱོར་དང་འབྲེལ་བ་ཡོང་རྒྱུ་རེད་བཞག་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་ལ་ཡང་ད་ཕྱོགས་མང་པོ་ཅིག་ནས་དཀའ་ངལ་འཕྲད་ཡག་དང་གདོང་ལེན་བྱེད་དགོས་ཡག་གི་ཉེན་ཁ་དེ་ཚོ་མང་རུ་མང་རུ་འགྲོ་གི་ཡོད་ས་རེད་བྱས་ཙང་དེ་ཚོའི་སྐོར་ལ་ཡང་ངས་རིམ་པས་བྱས་བྱས་ང་ཚོའི་དཔྱད་ཞིབ་ལས་རིམ་ནང་ལོགས་ལ་ཡང་ཁ་ཅིག་ངོ་སྤྲོད་ཞུས་ན་བསམས་བྱུང། ད་ད་ད་རིང་ངས་དེ་ངོ་སྤྲོད་ཞུ་ཡག་དེ་ཡིན་ན་ག་རེད་ཟེར་ན། རྒྱ་ནག་ནང་ལོགས་ལ་ཡ་ཕྱིའི་རྒྱལ་ཁབ་ནས་ཡོང་ཡག་གི་ད་མ་རྩ་འཇོག་པ་དེ་ཡིན་ན་དེ་རིང་ཁ་སང་ཉུང་རུ་ཞེ་པོ་འགྲོ་གི་ཡོད་ས་རེད་ད་ཉུང་རུ་ཕྱིན་པ་དེའི་རྒྱུ་མཚན་དང་ཁོའི་ཤུགས་རྐྱེན་ག་འདྲས་ཡོང་གི་ཡོད་མེད་སྐོར་ལ་ཡ་ད་འདས་པའི་ཅིག་བདུན་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡ་གསར་འགྱུར་བརྒྱུད་ལམ་ཐོག་ལ་ཡ་གནས་ཚུལ་མང་པོ་ཞེ་པོ་ཅིག་ཐོན་སོང་ད་ཡིན་ན་ངས་ད་རིང་དེ་ཡ་དམིགས་བསལ་དེ་བཤད་དགོས་ཡ་རྒྱུ་མཚན་དེ་ག་རེད་ཟེར་ན། ད་རང་རང། དེ་ཡང་ཨ་མི་རི་ཀའི་ནང་ད་གསར་ཤོག་ཆེ་ཤོས་ཅིག་གཉིས་ཟེར་དགོས་རེད་པ་དེ New York Times དེ་གསར་ཤོག་དེའི་མདུན་ཤོག་ལ་ཡང་གནས་ཚུལ་དེ་དང་འབྲེལ་བ་ཡོད་པ་ཞིག་འདུག་ལ་དེ་ག་ནང་བཞིན Wall Street Journal ད་འཛམ་བུ་གླིང་ནང་ལོགས་ལ་ཡང་དཔལ་འབྱོར་དང་ཚོང་འབྲེལ་གྱི་གསར་ཤོག་གལ་ཆེ་ཤོས་ཅིག་རེད་དེའི་མདུན་ཤོག་ལ་ཡང་རྒྱ་ནག་ནང་ལོགས་ལ་ཡང་མ་རྩ་འཇོག་མཁན་ཉུང་འགྲོ་གི་ཡོད་པའི་སྐོར་གྱི་གསར་འགྱུར་ཆེན་པོ་ཞིག་འཁོད་བཞག་བྱས་ཙང་ངས་གསར་འགྱུར་འདི་གཉིས་གཙོ་བོ་གཞི་བཞག་བྱས་དཀའ་ངལ་འདི་ག་རེ་ཡིན་མེད་དང་འདིའི་ཐོག་ལ་ཡང་ང་རའི་གོ་བ་ལེན་སྟངས་དེའི་ཐོག་ནས་ངོ་སྤྲོད་ཁ་ཤས་ཞུས་ན་བསམས་བྱུང། ད་གསར་འགྱུར་འདི་གཉིས་གཉིས། དོན་དག་རེད་ཅེས་ཡོང་ས་དེ་ལོགས་ཀ་རེད་བཞག། འདི་ནས་ཡིན་ན་ག་རེ་མཚོན་གྱི་འདུག་ཟེར་ན། དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡག་ད་མ་རྩ་འཇོག་མཁན་དེ་ཉུང་འགྲོ་གི་ཡོད་པའི་རྒྱུ་མཚན་དེ་ཅིག་གལ་ཆེན་པོ་ཅིག་གཉིས་མཚོན་གྱི་ཡོད་པའི་བཟོ་འདྲ་འདུག་དཔེར་ཆ་བཞག་ན། འདི New York Times ཟེར་གསར་ཤོག་འདིའི་མདུན་ཤོག་དེ་རིང་ཐོན་པའི་གསར་འགྱུར་རིང་པོ་འདི་ནང་ག་རེ་བཀོད་འདུག་ཟེར་ན། མ་འོངས་པའི་བདུན་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡག། ཨ་མི་རི་ཀའི་གཞུང་གིས་རྒྱ་ནག་ནང་ལོགས་ལ་ཡག། ཨ་མི་རི་ཀ་ནས་རྒྱ་ནག་ནང་ལོགས་ལ་ཡག་མ་རྩ་འཇོག་ག་ཡག་འཇོག་རེད་བ། འདི་ལ་ཡག་ཚོད་འཛིན་བྱེད་ཡག་གི་སྲིད་ཇུས་གསར་པ་ཅིག། ད་གཏན་འབེབས་བྱས་བྱས་ཡིན་ན་ཕྱི་བསྒྲགས་བྱེད་ཀྱི་རེད་ཟེར། ད་ཕྱི་བསྒྲགས་བྱས་པ་དེ་ཕལ་ཆེར་དེ་རིང་ཁ་སང་ཡིན་ན། ད་རྒྱ་ནག་དང་ཨ་མི་རི་ཀའི་བར་མཚམས་ལ་འབྲེལ་བ་ཕྲན་བུ་ཞི་འཇམ་བཏང་ཡག་གི་ད་འབད་བརྩོན་མང་པོ་ཞིག་གནང་སོང་ཨ། འབད་བརྩོན་དེ་ཚོ་ལ་ཡག་ཡིན་ན་དཀའ་ངལ་འཕྲད་བྱས་ཕལ་ཆེར་རྒྱ་ནག་གིས་སྐྱོན་བརྗོད་ཤུགས་ཆེན་པོ་ཞེ་པོ་བྱེད་མདོག་ཁ་པོ་རེད་ཞེས་བྱས། ཨ་མི་རི་ཀའི་གཞུང་གིས་རྒྱ་ནག་ལ་ཡག་མ་རྩ་འཇོག་ཡག་དེ་སྲིད་ཇུས་གསར་པ་ཅིག་གཏན་འཁེལ་བྱེད་དགོས་པའི་གནས་ཚུལ་གཙོ་བོ་འདི་བཤད་བཞག།

ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་པས་རྒྱ་ནག་ནང་ཡོད་པ་དེ་ཡོད་རེད་པ་དེ་ཚོ་ལ་ཡང་བཀག་སྡོམ་དང་དམ་འཛིན་དང། ཐ་ན་འདོད་པ་ལ་ཡང་དེ་ཚོའི་ནང་ལས་ཀ་བྱེད་མཁན་དེ་ཚོ་གསང་མྱུལ་རེད་ཟེར་བྱས་ཡིན་ན་སྐྱོན་འཛུགས་དང་འཛིན་བཟུང་བྱེད་ཡག་དེ་འདྲའི་གནས་ཚུལ་མང་པོ་ཞིག་རྐྱེན་པས་ཕྱི་ནས་རྒྱ་ནག་ནང་ལོགས་ལ་ཡང་དེ་མ་རྩ་འཇོག་ཡག་འདོད་པ་ཡོད་པ་ཡིན་ནའང་མ་རྩ་འཇོག་མཁན་དེ་ཚོ་མང་པོ་ཅིག་བློ་གཟབ་བྱས་བྱས་ཡིན་ན་མ་རྩ་འཇོག་མཁན་ཉུང་འགྲོ་གི་འདུག་ཟེར་བྱས་བཤད་བཞག་བྱས་ཙང་གནས་ཚུལ་དེ་གཉིས་གཉིས་ཆར་ལོག་བདེན་པ་ཡིན་པ་གང་ཞིག་ལ་ཡང་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་ཕྱི་རྒྱལ་ནས། མ་རྩ་འཇོག་མཁན་ཉུང་འགྲོ་ཡག་གི་ཐད་ཀར་གྱི་རྒྱུ་མཚན་གལ་ཆེ་ཤོས་ཀྱི་དེ་གཉིས་ཡིན་པའི་ཚོར་འདུག་ཙང་ཨ་ནི་ཉེ་ལོ་ཡ་དེར་རྒྱ་རྒྱ་ནག་ནང་ལོག་ལ་ཡང་མ་རྩ་འཇོག་མཁན་ཉུང་འགྲོ་གི་འདུག་ཟེར་ཏེ་གྲངས་ཀ་ཁ་ཤས་ཅིག་ལ་བལྟས་པ་ཡིན་ན་ཨ་ནི་ཝོལ་སི་ཀྲིད་ཇོ་ནོ་ཟེར་དེའི་ནང་གསལ་ཡག་བྱས་པ་ཡིན་ན། ད་ཕྱིའི་རྒྱལ་ཁབ་ཚང་མ་ནས་ད་ཅིག་ཨ་མི་རི་ཀ་གཅིག་པོ་མིན་པ་བྱས་ནུབ་ཕྱོགས་རྒྱལ་ཁབ་ག་པར་ཡིན་ན་ཡང་འདི་རྒྱ་ནག་ནང་ལོག་མ་རྩ་འཇོག་ཡག་དེ་ད་ལོའི་ལོ་སྟོད་ཀྱི་དུས་རབས་དང་པོ་དེ་ད་ཁོང་ཚོ་དེ་ཟླ་བ་བཞི་བཞི་བྱས་བྱས་དུས་ཚོད་རེ་རེ་བརྩི་གི་རེད། ཨ་ནི་དུས་ཚོད་འདིའི་ནང་ལོག་ལ་ཡ་ཕལ་ཆེར་ཐེར་འབུམ་ཉི་ཤུ་བརྩིས།

སུམ་ཅུ་སོ་ལྔ་ཟེར་བཞག་ད་འདི་དུང་ཕྱུར་བཞི་དུང་ཕྱུར་བཅུ་བཅུར་ཡང་ཐེར་འབུམ་རེ་རེད་པ། དུང་ཕྱུར་བཞི་དང་ཨ་ནི་ཐེར་འབུམ་གསུམ་སོང་ཟེར་དུས་ད་ཞེ་པོ་ཅིག་ཁྱད་པར་ཆེན་པོ་རེད་བྱས་ཙང་ཀ་འཛམ་བུ་གླིང་ཁྱོན་ཡོངས་ནས་རྒྱ་ནག་ལ་མ་རྩ་འཇོག་ཡ་ཉུང་རུ་ཕྱིན་ཡོད་པ་མ་ཟད་དམིགས་བསལ་ཡིན་ན་ཨ་མི་རི་ཀ་ནས་རྒྱ་ནག་ལ་ཡ་ད་མ་རྩ་འཇོག་ཡ་དེ་དེ་དེ་བས་ཞེ་པོ་ཉུང་རུ་ཕྱིན་ཡོད་ས་རེད། ད་རྒྱ་ནག་གི་དཔལ་འབྱོར་ངོས་ནས་བཤད་ན་ཕྱི་ནས་མ་རྩ་ཡོང་ཡག་དེ་ནི་ཞེ་པོ་ཅིག་གི་གལ་ཆེན་པོ་རེད་ཝོལ་སི་ཀྲིད་ཇོ་ནོའི་རྩོམ་གི་མགོ་བྱང་ཁོ་ར་དེ་བྲིས་ཤག་རྒྱ་ནག་གི་དཔལ་འབྱོར་གི་ཨིན་ཇིང་སི་ད་ག་ཚོད་རེད་མོ་ཊའི་བྷི་ནོ་གུ་ནང་འཕྲུལ་འཁོར་གཙོ་བོ་འབྱོར་བ་དེ་ནང་བཞིན་རེད་ཟེར་ཅིག་བྲིས་ཤག་ཨམ་ཕྱི་ནས་ཡོང་ཡག་མ་རྩ་དེ་ལྷག་པར་དུ་དེ་སྔ་ལ་ཡ་དཔལ་འབྱོར་དང་པོ་ཁོ་ཚོ་ཡར་རྒྱས་འགྲོ་བའི་སྐབས་དེ་ད་དེ་བས་བརྗོད་མི་དགོས་རེད་དེའི་སྐབས་དེ་རྒྱ་ནག་དཔལ་འབྱོར་ཡར་རྒྱས་འགྲོ་ཐུབ་ཡ་ཁོ་ར། ཕྱི་ནས་མ་རྩ་ཡོང་བཟོ་གྲྭ་བཙུགས་བཟོ་ཚོང་ལས་ཁང་བཙུགས་དེ་འདྲ་བྱེད་ད་ག་རང་ཉིད་བྱས་ཅིག་རྒྱ་ནག་དཔལ་འབྱོར་དེ་ཡིན་ན་ད་ལྟ་ནང་བཞིན་སྟོབས་ཆེན་པོ་ཆགས་ཐུབ་པ་རེད། ད་དེ་རིང་ཁ་སང་གནས་སྟངས་འདི་འགྱུར་ལྡོག་ཞེ་དྲག་ཕྱིན་ཡོད་རེད་ཕྱི་ལོག་ནས་མ་རྩ་ཡོང་ཡག་དེ་ཡིན་ན་ལོ་རེ་རེའི་ནང་ལོག་ལ་རྒྱ་ནག་ནང་ལོག་ལ་ཡ་མ་རྩ་འཇོག་ཡག་གི་ཁྱོན་ཡོངས་ནས་བལྟས་པ་ཡིན་ན། ཕྱི་ནས་ཡོང་ཡག་དེ་ནི་ད་ག་རང་ཆེན་པོ་རང་མི་འདུག་གཙོ་བོ་དེ་ནི་ད་རྒྱ་ནག་ནང་ལོག་ལ་ཡ་མ་རྩ་ཅན་དང་ཨ་ནི་གཞུང་གི་ད་མ་རྩ་འཇོག་ཡ་དེ་ཚོ་ཞེ་དྲག་ཆེན་པོ་ཡོད་རེད་པ་དེ་འདྲ་སོང་ཙང་བརྒྱ་ཆ་ཞིག་བསྐོར་བ་ཡིན་ན་ཕྱི་ནས་ཡོང་ཡ་ད་ག་རང་ཆེན་པོ་རང་མི་འདུག་ད་ཡིན་ན་ཡང་ཕྱིའི་མ་རྩ་འཇོག་ཡ་དེ་ནི་ཞེ་པོ་ཅིག་གལ་ཆེན་པོ་ཡིན་ས་རེད་ག་རེ་ཟེར་ན་མ་རྩ་འཇོག་ཡ་དེ་གཅིག་ནས་ད་དངུལ་ཡོང་པ་གཅིག་པོ་མ་རེད་ཁོ་དངུལ་དང་མཉམ་དུ་ལག་རྩལ་དང་འཛིན་སྐྱོང་བྱེད་ཡ་གི་ཐབས་ཤེས་གསར་པ་དང་ཕྱིའི་དཔལ་འབྱོར་གི་གུས་རྒྱུད་གསར་པ་འཇོག་རེད་བ་དེ་གས་དེ་ཡིན་ན་མཉམ་དུ་འཁྱེར་ཡོང་གི་རེད། ད་མ་རྩ་འདི་ཁོ་ཉུང་འགྲོ་དུས་ཙམ་པ། རྒྱ་ནག་ཁྱོན་ཡོངས་ཀྱི་ཚན་རིག་ལག་རྩལ་གསར་གཏོད་བྱེད་ཡག་དང་བཟོ་གྲྭའི་འཛིན་སྐྱོང་བྱེད་སྟངས་ཀྱི་གསར་གཏོད་དང་འདི་ཚོ་གང་ག་ལ་ཉམས་ཕྱིན་པ་ཡིན་ན་ད་དཔལ་འབྱོར་ཁོ་ར་ལ་ཡང་ཁྱོན་ཡོངས་ནས་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་ཡོད་ས་རེད་ད་ངས་ད་གིན་ཞུས་པ་ནང་བཞིན་དེ་ཚོ་ཡོང་དགོས་ཡག་རྒྱུ་མཚན་གཙོ་བོར་བྱས་ཕྱོགས་གཉིས་ད་དེ་མ་ཡིན་པའི་རྒྱུ་མཚན་གཞན་པ་ཞེ་དྲག་ཡོད་རེད་བསམ་གི་འདུག་ད་ད་རིང་དེ་ཡང་གཙོ་བོར་བྱེད་ཀྱི་ངོས་འཛིན་ངོ་སྤྲོད་བྱས་ལ་དང་པོ་དེ་ག་རེད་ཟེར་ན་ད་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོག་ལ་ཡ་ལྷག་པར་དུ་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་དེ་ཚོར་འཛིན་པའི་སྲིད་ཇུས་དེ་ཚོ་ཡིན་ན་ཉེ་དུས་རང་ཡང་འགྱུར་ལྡོག་ཆེན་པོ་ཞེ་པོ་བཏང་བྱས། སྤྱིར་བཏང་བྱས་པ་ཡིན་ན་ད་དེང་དུས་ཀྱི་དཔལ་འབྱོར་ལ་ཡང་མ་རྩ་འཇོག་དགོས་ཡོད་ན། ཕ་གིའི་ནང་ལོགས་ཀྱི་ད་ཁྲོམ་ར་ཡིན་ནའི་རེད་བཟོ་ཚོང་ལས་ཁང་ཡིན་ནའི་རེད་དེ་ཚོའི་གནས་སྟངས་དེ་ཚོ་ག་འདྲ་ཡོད་མེད

འདིའི་བསྡུ་རུབ་དེ་ཚོར་བལྟས་བྱས་ཡིན་ན་ད་མ་རྩ་འཇོག་མཁན་དང་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་དེ་ཚོ་ཡིན་ན་རྒྱ་ནག་གི་དཔལ་འབྱོར་བལྟས་བྱས་ག་གི་ནང་ལོག་ལ་མ་རྩ་འཇོག་གི་འདུག་ག་གི་ནང་ལོག་ལ་ཡང་ཁོ་ཚོས་འབད་བརྩོན་བྱེད་གི་འདུག་ཁྲོམ་ར་ག་གི་ཡག་གི་འདུག་ད་ད་གཙོ་བོར་འདི་ཁོ་གཞི་བཞག་ཚར་རེད་པ། ད་ཉེ་དུས་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོག་ལ་ཡ། ད་རྒྱ་ནག་གི་བདེ་འཇགས། གི་སྲུང་སྐྱོབ་ཆེད་དུ་ཡིན་ཞེས་བྱས་རྗེས། རྒྱ་ནག་ནང་ལོག་གི་ད་གནས་ཚུལ་དེ་ཚོ་ཕྱི་ལ་ཡ་མ་གྱར་ཡ་ཆེད་དུ་ཡིན་ན་གནས་ཚུལ་དེ་ཚོ་མང་པོ་ཞེ་པོ་ཅིག་བཀག་བྱས། ལྷག་པར་དུ་ཡིན་ན་ངས་ཞུས་པའི་རྒྱ་ནག་ནང་ལོག་གི་དཔལ་འབྱོར་གྱི་གནས་སྟངས་ག་འདྲ་ཡོད་མེད་གྲངས་འབོར་དེ་ཚོ་སྡོམ་རྩིས་བརྒྱབ་རྗེས་ཁོ་ཚོ་དེ་དབྱེ་ཞིབ་བྱས་རྗེས་བཙོང་ཉན་གྱི་བཟོ་ཚོང་ལས་ཁང་ཅིག་ཡོད་རེད་པ་དེ་ཚོར་བཀག་འགོག་བྱས་མ་ཟད་ཐ་ན་དེ་ཚོའི་ནང་ལོག་གི་མི་ཁ་ཤས་རྒྱ་ནག་གི་གསང་བའི་གནས་ཚུལ་གསང་ཉུལ་བྱེད་ཀྱི་ཡོད་པའི་ཉེས་འཛུགས་བྱས་རྗེས་བཀག་ཉར་བྱས་ཡ་དང་ཕྱི་རྒྱལ་སྤེལ་ཡ་དང་གནས་ཚུལ་འདི་མང་པོ་ཞེ་པོ་བྱུང་བ་རེད། ད་དེ་བྱུང་བའི་རྗེས་ལ་ཡིན་ན་ཕྱོགས་གཉིས་ནས་ཤུགས་རྐྱེན་ཞེ་པོ་ཐེབས་བཞག་ཟེར Wall Street Journal ཟེར་གསར་ཤོག་འདིའི་ནང་ལོགས་ལ་ཡང་འཁོད་བཞག་གཅིག་དེ་ག་རེ་ཟེར་ན། ད་མ་རྩ་འཇོག་དགོས་བསམ་ཉན་དེ་གྱད་དེ་ལ་ཡ། དངོས་གནས་ཀྱི་གྲངས་ཀ་དེ་མེད་དུས་ཙམ་པ་མ་རྩ་འཇོག་མ་ཐུབ་པ་བྱས་རྗེས་དེ་ཚོ་དངུལ་དུང་ཕྱུར་མང་པོ་བཏང་དགོས་རེད་ཁྱེད་རང་སེམས་ནང་གྲངས་ཀ་ཅིག་དགོས་ཀྱི་རེད་པ། དངུལ་དེ་གྱད་བཏང་བ་ཡིན་ན་ཁེ་བཟང་དེ་ག་རག་པ་བསམ་བྱས་དེ་ཚོ་ལྟ་ས་མེད་པའི་བཟོ་འདྲ་ཆགས་བྱས། ཨ་ནི་ད་དེ་ནི་དཔེར་ན་ཆ་བཞག་ད Wall Street Journal གི་གསར་ཤོག་ནང་ལོགས་ལ་ཡ། གྲོང་ཁྱེར་ཧྲང་ཧའེ་ལ་ཡོད་པའི་ཨ་མི་རི་ཀའི་ཚོང་ལས་ཀྱི་མཐུན་ཚོགས་ཅིག་ཡོད་རེད་དེའི་འགོ་ཁྲིད་དེ་ད་དེ་སྔོན་ལ་ཡ་ཨ་མི་རི་ཀའི་གཞུང་ཚབ་ཀྱི་ལས་ཀ་བྱེད་ཉན་ཅིག་རེད་ཤག་ཁོ་རང་གིས་ལབ་བཞག་ད་རེས་ཞི་ཅིན་ཕིང་གིས་བཟོ་ཚོང་ལས་ཁང་དེ་ཚོ་དམ་དྲག་བྱས་པའི་རྐྱེན་གྱིས། ཕྱི་རྒྱལ་གྱི་ཚོང་པ་དེ་ཚོའི་ངོས་ནས་བཤད་ན་གཅིག་མིག་དང་ཨམ་ཅོག།

གོ་སྟངས་འདི་ཞེ་པོ་ཅིག་རྒྱ་ཆེན་པོ་བཟོས་རྗེས། ད་བར་སྤྱིར་བཏང་གི་འདི་ཡང་ད་ལྟའི་ངས་ཞུ་ཡག་གི་འདི་དཔལ་འབྱོར་གྱི་ཐོག་བསྡོམས་རྩིས་དང་དེ་ཚོ་སྒང་ག་ལོག་རྒྱ་ནག་གསང་བའི་གནས་ཚུལ་བྱས་རྗེས་ཧ་ལམ་དེ་ཚོ་བསྡུ་རུབ་བྱས་ནའི་ལས་གསང་ཉུལ་ཡིན་པ་ལ་ཡང་ངོས་འཛིན་བྱེད་ཡག་གི་ཁྲིམས་གསར་པ་བཟོས་འདུག་ཨང། དེ་འདི་བཟོས་པའི་རྐྱེན་གྱིས། ཐད་ཀར་ཁོ་གྲངས་ཀ་དེ་ཚོ་དང་འབྲེལ་བ་མེད་ཉན་གྱི་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཅིག་གིས་ཨོ་ད་རྒྱ་ནག་ནང་ལོགས་ལ་ཡ་ངས་བཟོ་གྲྭ་བཟོ་གྲྭ་བཙུགས་པ་ཡིན་ན་ངས་ཕ་གིར་འཛིན་སྐྱོང་བྱེད་ཉན་གྱི་མི་བཏང་དགོས་རེད་མི་བཏང་འགྱོག་དེ་ཚོ་འཛིན་བཟུང་དེ་བྱས་པ་དང་བཀག་ཉར་བྱས་པའི་གནས་ཚུལ་བྱུང་དུས་དཀའ་ངལ་ཞེ་པོ་ཅིག་འཕྲད་འདུག་པ།

ད་ལྟ་དེ་དང་དུས་མཚུངས་བྱས་ཨ་མི་རི་ཀའི་ནང་ལོགས་བཟོ་ཚོང་ལས་ཁང་ཡིན་ནའི་མི་སྒེར་ཡིན་ནའི་ལས་ཕ་གིར་རྒྱ་ནག་ནང་ལོགས་ལ་མ་རྩ་འཇོག་པའི་སྐབས་དེར། རྒྱ་ནག་ནང་ལོགས་ཀྱི་ཁོ་རང་ཚོ་སོ་སོའི་ཆེས་མཐོའི་ཚན་རིག་གི་ལག་རྩལ་ཨ་ནི་ད chip དང་དེ་ཚོ་བཟོ་ས་ཅིག་ཡོད་རེད་པ། དེ་ཚོའི་ནང་ལོགས་ལ་ཡང་མ་རྩ་བཞག་ཆོག་མ་ཡོང་ཟེར། མ་རྩ་བཞག་པ་ཡིན་ནའི་ཨ་ལེ་སྔོན་ལ་མ་བཞག་གོང་ལ་ཡང་ཨ་མི་རི་ཀའི་གཞུང་གིས་དེ་ལ་ཡང་ལྟ་ཞིབ་བྱས་ཆོག་མཆན་མེད་པར་མ་རྩ་བཞག་ཆོག་མ་ཡོང་ཟེར་ཅིག་དེ་འདྲའི་ཅིག་གི་སྒྲིག་གཞི་གཅིག་ལོ་གཉིས་ཀྱི་གྲོས་བསྡུར་བྱས་རྗེས་བསྡད་ཡོད་ས་རེད་བྱས་རྗེས་ད་ཐ་མ་དེ་ཡིན་ནའི་ཕལ་ཆེར་སྲིད་ཇུས་འདི། གཏན་ལ་ཕབ་རྗེས་མ་འོངས་པའི་བདུན་ཕྲག་ཁ་ཤས་ཤིག་ནང་ལོགས་ལ་ཡང་གསལ་བསྒྲགས་བྱེད་ཀྱི་ཡོད་ས་རེད། ད་དེ་ནི་གལ་ཆེན་པོ་ཞེ་པོ་ཅིག་ཡིན་ས་རེད་ག་རེ་ཟེར་ན། ད་གིན་ཞུས་པ་ནང་བཞིན་ཨ་མི་རི་ཀས་རྒྱ་ནག་ནང་ལོགས་ལ་ཡང་བཞག་ཡག་གི་མ་རྩའི་བསྡོམས་གྲངས་དེ་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་ཁྱོན་ཡོངས་ཀྱི་མ་རྩ་དང་བྱས་པ་ཡིན་ན་དེ་ག་ཙམ་ཆེན་པོ་རེད་མི་འདུག་བརྒྱ་ཆ་བྱས་པ་ཡིན་ན། ཡིན་ནའི་ལས་ཨ་མི་རི་ཀས་རྒྱ་ནག་ནང་ལོགས་ལ་བཞག་ཡག་གི་མ་རྩ་བཞག་ས་དེ་ཚོ་སྒང་ག་ལོག་བཞག་སའི་ཁོའི་བྱ་གཞག་རིགས་ཅིག་ཡོད་རེད་པ་བཟོ་ཚོང་ལས་ཁང་ཡིན་ནའི་རེད་ཚན་རིག་ལག་རྩལ་ཡིན་ནའི་རེད་དེ་ཚོ་གལ་ཆེན་པོ་ཞེ་པོ་འདིའི་ནང་བཞག་གི་ཡོད་ས་རེད། ད་རྒྱ་ནག་ནང་ལོག་གི་ད་ཅིག་འཕྲིན་སྐྱེལ་དྲ་ལམ་དང་ཚན་རིག་ལག་རྩལ་དང་དེ་ཚོ་འབྲེལ་བ་ཡོད་པའི་ཨ་ནི་བསམ་བློ་བཏང་དང་ཕ་གིའི་ཨ་ལི་བྷ་བྷ་ཟེར་ཉན་དེ་རེད་ཐེང་ཞུན་ཟེར་ཉན་དེ་དེ་རེད་ཀེ་ད་སྐད་གྲགས་ཆེན་པོ་ཡིན་འགྱོག་དེ་དང་དེ་གྱད་དེ་ཚང་མ་ལོག་དང་པོ་དང་པོ་འགོ་བཙུགས་དུས་ཙམ་པ་མང་ཆེ་ཅིག་ཡིན་ན་ཨ་མི་རི་ཀའི་མ་རྩ་འཇོག་ཉན་དེ་གྱད་འགོ་བཙུགས་རྗེས་མ་རྩ་བཞག་རྗེས་ད་ཕ་གིར་ལས་ཀ་བྱེད་ཉན་དེ་ཚོ་རྒྱ་མི་ཡིན་ན་ལེ་བདག་པོ་རྒྱ་མི་ཡིན་པ་ཡིན་ན་ལེ་མ་རྩ་བཞག་ཉན་དེ་ཚོ་ཨ་མི་རི་ཀའི།

ཨ་མི་རི་ཀ་ནས་རྒྱ་ནག་ལ་ཡང་ད་མ་རྩ་འཇོག་ཡག་དེ་ཞེ་པོ་ཅིག་ཁག་རུ་འགྲོ་དགོས་ལྷག་པར་དུ་ད་ཚན་རིག་ལག་རྩལ་དང་འབྲེལ་བ་ཡོད་པའི་མ་རྩ་འཇོག་ཡག་འདི་ཡིན་ན་ཕལ་ཆེར་ད་རྒྱ་ནག་གི་དཔལ་ཁྱོན་ཡོངས་དཔལ་འབྱོར་དང་ལྷག་པར་དུ་ཆེས་མཐོའི་ཚན་རིག་ལག་རྩལ་གྱི་དཔལ་འབྱོར་བྱ་གཞག་ནང་ལོགས་ལ་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་བྱས་ཡིན་ན་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་ལ་ཡང་ད་འབྲེལ་བ་འདི་ཞེ་པོ་ཅིག་སྡུག་རུ་འགྲོ་གི་རེད་ཅེས་བྱས་གཙོ་འདི་འདྲ་ཞིག་འཁོད་བཞག་ད་རྒྱ་ནག་ངོས་ནས་བཤད་པ་ཡིན་ན་གལ་སྲིད་རྒྱ་ནག་གི་དཔལ་འབྱོར་དེ་སྤྱིར་བཏང་ཡག་པོ་ཡོད་པའི་སྐབས་ད་བར་ཨ་མི་རི་ཀ་ཡིན་ནའི་རེད་ཡང་འཛམ་གླིང་ཁྱོན་ཡོངས་ནས་རེད། རྒྱ་ནག་ནང་ལོགས་མ་རྩ་འཇོག་མཁན་དེ་ཉུང་རུ་ཕྱིན་པ་ཡིན་ན་ལས་ཁྱད་པར་ཞེ་དྲག་ཡོད་མ་རེད་དེ་ཡིན་ན་དེ་རིང་ཁ་སང་ཕྱི་རྒྱལ་ནས་མ་རྩ་འཇོག་མཁན་ཉུང་རུ་ཕྱིན་པ་དེས་རྒྱ་ནག་དཔལ་འབྱོར་ལ་ཡང་དཀའ་ངལ་འཕྲད་པའི་སྐབས་དེར་སོང་ཙང་ཤུགས་རྐྱེན་དེ་ཡིན་ན་དམིགས་བསལ་དུ་བྱས་འདུག་དེ་ནས Wall Street Journal གསར་ཤོག་འདིའི་ནང་ལ་འཁོད་བཞག་འདིའི་ནང་ལ་ཡང Wall Street Journal གསར་ཤོག་འདིའི་གསར་འགྱུར་ནང་ལོགས་ལ་ཡང་ཁོང་ཚོ་ཁྲེང་ཏུའུ་ནས་ཡིན་པའི་ས་གནས་ཀྱི་གཞུང་གི་ཚོང་ལས་ཀྱི་དཔོན་རིགས་ཅིག་གིས་སྐད་ཆ་དྲིས་ཤག་དེས་ཟེར་ཡག་བྱས་པ་ཡིན་ན་ཉེ་དུས་ཡིན་ན་ཁོ་རང་ཚོ་ཁྲེང་ཏུའུ་ནས་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་ནང་ཕྱིན་རྗེས། ཕ་གི་ཁྲེང་ཏུའུ་ས་ཁུལ་ལ་ཡང་མ་རྩ་འཇོག་རོགས་བྱེད་ཟེར་བྱས་ཁོང་ཚོས་ད་འབོད་སྐུལ་བྱེད་གར་ཨ་ནི་རྒྱུན་དུ་འདི་འདྲ་འགྲོ་གི་རེད་ཁོ་རང་ཐེངས་མང་པོ་འགྲོ་མྱོང། ད་སྔ་མོ་དང་ཁྱོན་ནས་མ་འདྲ་ཡིན་ན་དེ་རིང་ཡིན་ན་ཁོང་ཚོས་རྒྱལ་ཁབ་མང་པོ་ཞེ་པོ་ཅིག་སྐོར་བ་བརྒྱབ་བྱས་དེ་ནས་ཚུར་ཡོང་དུས། མ་རྩ་འཇོག་གི་ཡིན་ཟེར་ཁས་ལེན་མཁན་གཅིག་ཀྱང་རག་མ་སོང་ཟེར་ད་དེ་འདྲའི་ཐད་ཁོ་རང་གི་ཉམས་མྱོང་ནང་ལོགས་ལ་ཅིག་བྱུང་མ་མྱོང་ཟེར་དེ་ཉིད་ལ་ཡང་ད་ག་ནང་བཞིན་གྱི་ཡང་ཨ་མི་རི་ཀའི་ཚོང་པ་ཁག་ཅིག

ཕྱི་ལོགས་ནས་མ་རྩ་ཉུང་རུ་ཞེ་པོ་འགྲོ་གི་ཡོད་ཙང་མ་རྩ་དེ་སོ་སོའི་ས་གནས་དེ་ལ་ཡར་འགུག་ཡག་གི་ཆེད་དུ་ཨ་ནི་གྲོང་ཁྱེར་དང་ས་གནས་དང་དེ་ཚོས་ད་ཁྲལ་བཅག་ཡག་དང་ད་ཁེ་བཟང་སྣ་མིན་སྣ་ཚོགས་སྤྲད་ཡག་ཕྱི་རྒྱལ་གི་ཚོང་པ་དེ་ཚོ་ལ་ཡར་གང་འདྲ་ཐབས་ཤེས་ཞེ་པོ་བྱས་བྱས་དེ་ནས་ཡིན་ན་རྒྱ་ནག་ནང་ལོགས་ལ་ཡར་ཕྱི་རྒྱལ་གི་མ་རྩ་ཡོང་མཁན་དེ་ཉུང་རུ་ཞེ་པོ་འགྲོ་གི་ཡོད་པ་དང་ཁོ་ཚོ་ལ་ཡར་དགོས་མཁོ་ཆེན་པོ་ཞེ་པོ་ཅིག་ཡོད་པ་དེ་དེ་གཉིས་གཉིས་ཆ་ཕྱོགས་གཉིས་ནས་མཚོན་ཐུབ་འདུག་ཅེས་བྱས་འཁོད་ཤག། ཨ་དེའི་སྒང་ལ་སྣོན་པ་ལ་གཅིག་ག་རེ་རེད་ཟེར་ན། ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཡོད་པའི་མི་རྒྱུ་ཆེན་འདི་ཚོ། ཁོ་ཚོ་ཕ་གིར་རྒྱ་ནག་ནང་ལོགས་ལ་ཡང་བློ་བདེ་པོ་མེད་དུས་ཁོ་ཚོ་མར་ཕྱི་ལོགས་ལ་ཡང་སོ་སོའི་དངུལ་ཡོད་པ་དེ་ད་ཕྱི་རྒྱལ་ལ་ཕར་མ་རྩ་བཏང་ཡག་གི་འདོད་པ་ཞེ་པོ་བྱེད་ཀྱི་ཡོད་ས་རེད་ད་མ་བཏང་རྒྱ་ནག་གཞུང་གིས་རྒྱ་ནག་ནང་ལོགས་ཡོད་པའི་ཚོང་པ་ཆེན་པོ་དང་དེ་ཚོ་ཕྱི་ལོགས་ལ་ཡང་མ་རྩ་བཏང་ཡག་ལ་ཡང་ད་དེ་རིང་ཁ་སང་བཀག་འདོམས་ཞེ་པོ་བྱེད་ཀྱི་ཡོད་དེ་ནས། Goldman Sachs ཟེར་ཙམ་པ་ད་ཨ་མི་རི་ཀའི་ནང་ལོགས་ལ་ཡང་ཅིག་གི་མ་རྩ་དང་དེ་འདྲའི་དངུལ་ཁང་ད་འཛམ་གླིང་ནང་ཕལ་ཆེར་ཆེ་ཤོས་དེ་ཡིན་གྱི་རེད་དེས་ཚོད་དཔག་བྱས་པ་ཡིན་ན་ད། ད་ལོའི་ལོ་ལ་ཡང། རྒྱ་ནག་ནང་ལོགས་ལ་ཡང་ཚུར་ཕྱི་ལོགས་ནས་ཡོང་ཡག་གི་དངུལ་ལས། རྒྱ་ནག་ནང་ལོགས་ཀྱི་དངུལ། ཕར་ཕྱི་ལོགས་སུ་འགྲོ་ཡག་དེ་ཕལ་ཆེར་མང་བ་ཆགས་ས་རེད། ད་གལ་སྲིད་དེ་འདྲ་བྱུང་བ་ཡིན་ན་ད་འདི་ལོ་བཞི་བཅུའི་ནང་ལ་ཐེངས་མ་དང་པོ་ཆགས་ཀྱི་འདུག། དེ་འདྲ་སོང་ཙང་འདི་ཡིས་རྒྱ་ནག་གི་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཐད་ཀར་དཀའ་ངལ་འཕྲད་ཀྱི་ཡོད་མ་ཟད། དེ་ལས་གལ་ཆེ་གཅིག་གིས་དེ་རིང་གི་གནས་ཚུལ་དེ་བརྒྱུད་བྱས་ཅིག་མཐོང་ཡག་ཅིག་ག་རེ་འདུག་ཟེར་ན་ད་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོགས་ལ་ཆབ་སྲིད་དང་དེ་འདྲའི་ཐོག་ལ་ཡང་དམ་དྲག་བྱས། ཕྱི་རྒྱལ་ལ་ཡང་དོགས་པ་ཆེན་པོ་བྱས། བདེ་འཇགས་ཆེད་དུ་ཞེ་པོ་ཅིག་དོགས་པ་ཆེན་པོས་དེ་འདྲའི་སྲིད་ཇུས་ཅིག་རེད་བ། དེ་འདྲ་སྤེལ་བ་དང་དུས་མཚུངས་བྱས། ཡང་རེ་བ་གཞན་པ་ཅིག་ག་རེ་ཟེར་ན་རྒྱ་ནག་དཔལ་འབྱོར་དེ་མུ་མཐུད་བྱས། དེ་སྔོན་ནང་བཞིན་ཅིག་ཡར་རྒྱས་འགྲོ་ཡག་གི་རེ་བ་དང་འབད་བརྩོན་དེ་འདྲ་བྱེད་ཀྱི་ཡོད་རེད་བ། བྱས་ཙང་ད་དེ་རིང། གི་གནས་ཚུལ་འདིས་རྒྱ་ནག་ནང་ལོགས་མ་རྩ་ཞོག་མཁན་ཉུང་འགྲོ་གི་ཡོད་པ་འདིས་ཞི་ཅིན་ཕིན་གྱིས་རྒྱ་ནག་ནང་ལོགས་ལ་ཡང་ཆབ་སྲིད་དམ་བསྡམས་པ་དང་དུས་མཚུངས་བྱས་ཡིན་ན་དཔལ་འབྱོར་དེ་མུ་མཐུད་བྱས་ཡར་རྒྱས་འགྲོ་ཡས་ཁོ་ཚོའི་རྨི་ལམ་ཟེར་ནའང་མི་འདུག་རེ་བ་ཟེར་ནའང་མི་འདུག་འདི་འདྲས་ཅིག་འགྲུབ་ཐུབ་ཡག་ཡོད་རེད་མ་རེད་ད་དེ་རིང་འདི་ཁོ་ཕི་ཁའི་ཚད་འཛིན་ས་དང་དཔེ་ལྟ་ས་དང་ཚང་མས་དོ་སྣང་བྱེད་སའི་གནད་འགག་ཆགས་བསྡད་ཡོད་ས་རེད། ཅི་བྱས་བྱས་ཡིན་ན་ད་དེ་རིང་གལ་སྲིད་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ཕྱི་རྒྱལ་ནས་མ་རྩ་ཞེ་པོ་ཅིག་ཉུང་འགྲོ་གི་ཡོད་པ་དང་ད་ག་ནང་བཞིན་རྒྱ་ནག་ནང་ལོགས་ཀྱི་ཚོང་པ་དེ་ཚོས་རྒྱ་ནག་ནང་ལོགས་ལ་མ་རྩ་འཇོག་ཡག་དེ་ཡིན་ན་འདི་ངེས་དང་མ་དང་ཐེ་ཚོམ་ཞེ་པོ་ཅིག་ཡོད་ས་རེད་ཁོང་ཚོས་རྒྱ་ནག་གི་ད་ལྟའི་གནས་སྟངས་དང་ཞི་ཅིན་ཕིང་སྲིད་ཇུས་དེ་ཚོ་ལ་ཡང་བློ་འཚབ་བྱས་བྱས་དཔེར་ན་ཆ་བཞག་ན་ཁ་སིང་ངས་ཉེ་དུས་ཡིན་ན་གནས་ཚུལ་གཞན་པ་ཅིག་ནང་དེ་མཐོང་སོང་རྒྱ་ནག་ཚོང་པ་མང་པོ་ཅིག་གིས་དེ་ཟེར་གྱི་འདུག་ད་དཔེར་ན་ཟླ་བ་དྲུག་ལོ་གཅིག་ནང་ཁེ་བཟང་རག་པའི་བསམ་པའི་ལས་ཀ་འདུག་ན་ཨ་མ་རྩ་འཇོག་བྱེད་ལམ་སང་ཞོག། གཅིག་ལས་ཀ་མང་པོ་བྱས་ནས་ལོ་བཅུའི་རྗེས་ལ་ལོ་ཉི་ཤུའི་རྗེས་ལ་ཡང་ད་ཁེ་བཟང་རག་ཡག་འདི་གི་ལས་ཀ་ཅིག་ཡོད་རེད་པ། དེ་ཚོའི་ཐད་ཡིན་ན་ང་ཚོ་དེང་སང་བསམ་བློ་སྒོར་བཏང་མེད་ལོ་བཅུའི་རྗེས་ལོ་ཉི་ཤུའི་རྗེས་ལ་ག་འདྲས་རྒྱ་ནག་ཆགས་ཀྱི་ཡོད་མེད་དེ་ཧ་གོ་གི་མི་འདུག་བྱས་ཙང་རྒྱུན་རིང་གི་མ་རྩ་དེ་འཇོག་ནུས་ཀྱི་མི་འདུག་ཟེར་བྱས་ལབ་བཞག་དེ་འདྲས་སོང་ཙང་ད་ཕྱི་ནས་མ་རྩ་འཇོག་མཁན་ཉུང་ཕྱིན་རྒྱ་ནག་ནང་ལོགས་ཀྱི་ཚོང་པ་དེ་ཚོའི་རྒྱུན་རིང་གི་མ་རྩ་འཇོག་ཡག་གི་ད་སེམས་ཤུགས་ནས་སློབ་བཤད་འདི